སྐུ་གཟུགས་བཟང་པོ། འདི་རླུང་འཕྲིན་ཁང་སྒང་ཏོག་ཡིན། ལྷན་རྒྱས་ཚུ་གིས་ཨ་ཏང་གི་སྦྱིན་བདག་ང་སྐྱིད་རེད་འབྲས་ལྗོངས་པོ་བཅར་དོ་ཡིན་ལས་རིམ་འདི་བརྒྱུད་དེ་ཀྱི་དེ་ད་རིང་ཡང་ལྷན་རྒྱས་ཚུ་སྤང་རྒྱན་མེ་ཏོག་འབྲས་ལྗོངས་པའི་ལས་རིམ་ཁྱབ་བསྒྲགས་གནང་ཚིག་ལྷན་རྒྱས་ཚུ་ལ་སྒང་ཏོག་ཐོ་ཡན་དང་འབྲས་ལྗོངས་ཡོངས་ཀྱི་གནས་སྟངས་དང་མཉམ་པོ་འབྲེལ་ཏེ་ལྷག་པར་གྱི་ད་རེས་ཀྱི་ནད་རིམས་ན་ཚ་འདི་བྱས་ཏེ་ཀྱི་མི་དམངས་ལ་ཐུགས་མ་སྐྱིད་པོ་བཟོ་ཡོད་པོ་བས་ཏེ་ན་ཚ་འདི་ག་ཚོད་འཚུབ་ཆེ་དྲག་ཡོད་པོ་ལྷན་རྒྱས་ཚུ་ལ་ང་ཅག་གི་ཞུ་བཞེས་འོང་དུས་ད་རིང་ང་ཅག་གིས་ན་ཚ་འདིའི་སྐོར་ལ་འབྲས་ལྗོངས་གཞུང་གི

ད་བ་དེ་དེ་ལྡོག་ཐབས་དེ་ཚོ་རང་སྙེད་ལ་བཟོ་བའི་གི་ཐབས་དེ་ཅིང་ག་ན། ན་ཡིན་ད་འགྲོགས་ཁྲོ་ཨ་ཅེ་ཅེ་ཁོ་སེམས་གི་དུས་ཡོད་པས་ད་ན་འབྲས་ལྗོངས་ན་མིའི་ལབ་ཚོད་ལ་ལོ་དེ་བ་གི་དུས་ཡོད་པས་ཤིང་ག་ན། ད་ཐོག་དེ་ལྟར་ལྷན་རྒྱས་ཚུ་གི་འབྲས་ལྗོངས་གི་བ་ཚོ་དེ་ཚོ་ཕྱི་ལོ་ལོ་ཡིན་ག་ལ་ང་དེ་རང་སོ་རང་སོ་ན་ཤ་ཕྱུགས་འགྲོགས་དུ་དུས་ཡོད་པས་ཤིང་ག་ལ། ཨོ་སུ་ལོ་ད་དེ་ལས་ནད་པོ་མོ་པང་ཁ་ཡོད་མཁན་དེ་ཚོ་ད་ལ་ལ་ཡ་དེ་རང་གི་རང་ཡུལ་ལ་ལོག་འོང་བའི་གི་དུས་དུས་ཡོད་པས་ཤོག་ལྷན་རྒྱས་ཚུ་གི་གོ་རིམ་གོ་རིམ་ཕྱ་དེ་གི་དེ་ལེན་པ་ནང་དུ་ལ་དེའི་སྐོར་ལ་ཅི་གསུང་མ་གནང་ན་བས་ལ།

འདུག་ལ་ད་ལྟ་ས་དེ་ན་ལོག་བྱ་མཁན་ཚོ་ཐམས་ཅད་ཀ་ལིམ་པོང་རྡ་ཇི་ལིང་སི་ལི་གུ་རི་ཨ་ན་ཇལ་པའི་གུ་རི་ཀོ་ཀྲ་ལས་བྱ་མཁན་ཚོ་འདུག་གས་ལ་པང་ཁ་ཧ་པ་འདི་ལས་ཐག་རིང་སོན་སོ་ཧ་པ་ན་ལོག་མ་འདོད་པས་ལ་ག་འདྲ་བྱས་ནས་ཐག་རིང་ལས་ལོག་ག་དེ་ད train དེ་འབར་འདུག་གས་ཨ་ན་ལས་ཡོ་ནམ་འདུ་དེ་འབར་འདུག་གས་ཡིན་ག་ལ་ཐམས་ཅད་ཐབ་ཀ་ལོག close down ར་འདུག་གས་དེ་ཁོང་པང་ཁ་ལས་དེ་བྱས་མ་ཐུབ་པ་ཀ་ལིམ་པོང་རྡ་ཇི་ལིང་སི་ལི་གུ་རི་ལས་དེ་བྲིས་མེད་ནས།

པང་ཁ་བསྐོར་ནས་བསྡད་དེ Social Distancing ལབ་དེ་ད་ཅི་ཐག་རིང་ཐག་རིང་བཞུགས་འོ་ན་ལས་ཕྱག་ཚོ་ལེམ་བསིལ་པོ་ན་ཁ་རས་དེ་ལེམ་རྒྱབ་པོ་ན་ཨོ་རེབ་ན་དེ་གི་དེ་ར་དེ་ན་ཚ་དེ་རང་དེ་ཁ་མ་འཛིན་ནས་དེ་དེ་ཐམས་ཅད་ལེམ་དེ་ཤེས་བས་ཨིན་ག་ལ། ལེན། ལེ་ལེ། ང་ཅག་མཉམ་པོ་ཀ་མའི་ནང་པ་ཡིན STNM སྨན་ཁང་ཡེ་ནས་འབྲས་ལྗོངས་གཞུང་གི་སྨན་ཁང་སོ་ཅག་སྒང་ལ་ཡོད་མཁན་སྨན་ཁང་གི་ང་ཅི་འགོ་པོ།

ཆེད་ཞུ་ཤེས་ཡིན་ཏེ་ལྷན་རྒྱས་ཚུ་ལ་དེ་དཀོན་མཆོག་གསུམ་གྱི་དེ་ཕྱག་ལས་དེ་ན་ཞག་དེ་གནང་བ་དེ་ཞུ་ཕོད་ཀྱང་ག་འདྲའི་སྙུང་གཞི་དེ་ཚོ་ཐེབས་མ་བཅུག་ལེབ་ན་ད་རུང་ཐུགས་ཤུགས་བཟང་དྲག་ནད་པོ་ཚུ་ཀྱི་ཞབས་ཕྱི་དེ་ཚོ་ལེམ་ཞུ་ཚུགས་པའི་ཀྱི་དཀོན་མཆོག་གསུམ་གྱི་དེ་བྱིན་རླབས་འཇུག་བཅུག་ལབ་དེ་ང་ཅག་སྨོན་ལམ་ཞུ་ཤེས་ཡིན་ལ། བཀའ་དྲིན་ཆེ་ལགས། ལགས་སོ་ཐུགས་རྗེ་ཆེ་ལགས་ལགས་སེང་ད་ང་ཅག་མཉམ་པོ་ཐོས་པ་གནང་བས་ཐུགས་རྗེ་ལགས།